རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང། སེ་ར་བྱེས་གྲྭ་ཚང་གི་ཤེས་ཡོན་འགན་འཛིན་དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས། ནུབ་ཕྱོགས་པ་ཚོས་གོམ་རྒྱག་རྒྱུ་ལ་དོ་སྣང་ཧ་ཅང་ཆེན་པོ་བྱེད་ཀྱི་ཡོད་པ་ནང་བཞིན་ང་ཚོ་བོད་མི་སྐྱ་སེར་ཕོ་མོ་ཚང་མས་གོམ་རྒྱག་རྒྱུ་ལ་དོ་སྣང་ཆེ་ཙམ་བྱེད་དགོས་པ་ཡིན་ཞེས་འདི་ལྟར་གསུངས་དོན། སྤྱི་ཡོངས་ཀྱི་ཆ་ནས་ཅིག་ཞུས་པ་ཡིན་ན་འཛམ་གླིང་ནང་ལོགས་ལ་ཡང་ལྟ་བས་ཏེ། འཕྲོད་བསྟེན་ཟེར་ཡ་དེ་སྤྱི་དང་མི་གི་ཆ་ནས་རྩ་ཆེན་པོ་ཞིག་རེད་བ། ལུས་ཀྱི་འཕྲོད་བསྟེན་དེ་བས་ཀྱང་གལ་ཆེ་བ་དེ་སེམས་ཁམས་འཕྲོད་བསྟེན་ད་དེ་ཟེར་ཡོང་དུས་ཙམ་ལ་ཡང་ང་ཚོའི་རྒན་ལགས་དེ་འདྲས་ཀྱིས་ཟེར་གྱི་འདུག་སེམས་ཁམས་འཕྲོད་བསྟེན་མཁས་པ་ནུབ་ཕྱོགས་པ་དེ་འདྲས་ཀྱིས་ཉི་མ་ནུབ་ཕྱོགས་ལ་ཡང་ཅིག་ག་རེ་ཟེར་དགོས་རེད་ད་སེམས་ཁམས་འཕྲོད་བསྟེན་སྐད་ཆ་དེ་ཞེ་དྲག་མེད་པ་འདྲ་ཨ་ནེ་ཅིག་མི་བལྟས་ཏེ་སྐྱིད་པོ་མི་འདུག་ཟེར་ཡ་སོགས་འདྲས་བྱེད་དུས་ཙམ་ལ་ལམ་སང་ཨ་ནེ་ད་འཆམ་འཆམ་འགྲོ་དགོས་རེད་རྒྱ་མཚོའི་ཁ་དང་ཨ་ནེ་རི་རྩེ་ལ་འཆམ་འཆམ་འགྲོ་དགོས་རེད།

སྒོམ་དང་དེ་སྐད་ལ་མ་བརྟེན་རང་བརྟེན་དྲུག་ཆགས་སྟེ་ཡོད་དུས་ལྟ་བའི་ཞེ་པོ་ཅིག་དར་ཁྱབ་ཕྱིན་ཏེ། ང་རང་ཚོ་ལ་ཡང་སྒོམ་དང་བློ་སྦྱོང་གི་རིག་པའི་གཞུང་ལུགས་དང་དེ་ཚོ་བརྩི་བ་ཡིན་ན་ང་ཚོ་ལས་ཕྱུག་པ་མེད་པ་རེད། ད་བལ་ཏེ་ཧང་སང་ཡང་སྒོམ་ལ་ཆ་མཚོན་པ་ཡིན་ན་ད་བལ་རྣམ་གྲངས་ཁོ་རང་ཧ་ཅང་གི་མང་པོ་རེད། བཤར་སྒོམ། མོས་སྒོམ། དེ་ནས་དཔྱད་སྒོམ། འཇོག་སྒོམ། ད་དེ་འདྲས་བྱས་དུས་བླ་མའི་རྣལ་འབྱོར་གྱི་སྒོམ་ལ་སོགས་པ་ད་ཧང་སང་ཡང་ཡོད་རེད། ཡིན་ན་ཡང་ཁོ་དེ་ལ་དཔགས་པའི་ཉམས་ལེན་དེ་གི་ཏག་ཏག་དེ་ང་ཚོས་རྗེས་ཟིན་གྱི་ཡོད་རེད་བས་ཟེར་ན་ད་ནི་རྗེས་ཟིན་ཡ་དེ་དཀའ་ལས་ཅིག་ཆགས་བྱས། བསྡད་དེ་ཡོད་རེད་ད་ལྟ་དེ་གསལ་པོ་ཞེ་དྲག་ཡོད་རེད་ད་དེ། འོ་དེ་བྱེད་དུས་ཙམ་པ་ཡ་བྱས་ཙང་ད་ད་ལྟ་དེ་ངས་སྒོམ་གྱི་སྐོར་ནས་མ་ཞུ་ཡ་དེ། ང་སྒོམ་གྱི་སྐོར་ལ་ཡ་ཅིག་ག་རེ་ཞུ་དགོས་རེད་ཉམས་མྱོང་ཞིག་ཐོན་པ་དང་ཅིག་ང་ཚོའི་དཔེ་ཆ་ནང་ལ་གསུང་ཡ་བྱོས་རེ་ཐོས་རྟགས་ཞི་ཞིང་དུལ་བ་སྒོམ་རྟགས་ཉོན་མོངས་ཆུང་བ་ཟེར་ཡ་འདྲ་བོ་དེ་འདྲས་ཀྱི་གནས་ཚད་གལ་དགོས་ཅིག་ཡོད་མ་རེད། ད་ཡིན་ན་ཡང་དེ་སྒོམ་སྐོར་ལ་ཞུ་ཡ་གི་བསམ་ཚུལ་ཤུགས་ཆེན་པོ་ཞེ་པོ་ཅིག་ག་ནས་སླེབས་སོང་ཟེར་དུས་ཙམ་ལ་ཉི་མ་ང་ཚོ་ནུབ་ཕྱོགས་ལ་ཡ་ད་ག་རེ་ཞུ་དགོས་རེད་ཕྱི་རྒྱལ་སློབ་གྲྭ་དེ་ཚོ་བསྡད་བསྡད་པའི་ཁ་ཐུག་ལ་ཡ། ཕྱི་རྒྱལ་གྱི་སློབ་གྲྭ་འཛིན་གྲྭ་དེ་ཚོ་ཁ་ཤས་ལ་ཡ་ད་སློབ་ཚན་རྦད་དེ་ཚན་རིག་གི་སློབ་ཚན་དེ་འདྲའི་ཡིན་པ་ཡིན་ནའི་ལས་སློབ་ཚན་ཡང་འགོ་ཚུགས་ཚར་བ་དེ་འདྲའི་ཁ་ཤས་ལ་དགེ་རྒན་དེ་ཚོས་ཅིག་ད་སྒོམ་འདི་སྒོམ་ཟེར་སྐར་མ་ལ་སྐར་མ་ལྔ་ཟེར་སྒོམ་རྒྱབ་ཟེར་ལབ་བསྡད་ཅིག་ག་རེ་ཞུ་དགོས་རེད་སློབ་ཚན་ལ་ཡང་སེམས་གཏད་ཐུབ་ཡག་བྱེད། ཨོ་ཧོ་བསམ་གི་འདུག་ཨ་ད་ཨ་ཁོ་ཚོས་སྒོམ་དེ་ཚོ་དེ་འདྲའི་དོ་སྣང་བྱས་དུས་ད་ང་ཚོ

སློབ་གྲྭ་དེ་སློབ་དུས་མར་རྗེས་ལ་སླེབས་ཡོང་དུས Semester ཟེར་གྱི་རེད་བ་དེ་མར་རྫོགས་འགྲོ་དུས་ཙམ་ལ་དེ་ནས་ཡིག་ཚད་སླེབས་ཡོང་གི་འདུག་སློབ་གྲྭའི་རྩོམ་ཡིག་བསྐྱལ་དགོས་ཡ་དེའི་ཁ་ཐུག་སླེབས་ཡོང་དུས་དེ་ནས་འབུ་གཟུགས་ཐོག་ནས་ད་ཞེ་པོ་ཅིག་དཀའ་ལས་འཕྲད་ནས་ཕྱི་རྒྱལ་གྱི་ད་ལྟ་དེ་དཔེ་མཛོད་ཁང་དེ་ཚོ་ཡིན་ན་ད་དེ་གང་འགྲོ་གི་འདུག་བ་ཨ་ནེ་སེམས་ལ་དཀའ་ངལ་ཞེ་པོ་ཡོད་དུས་ཅི་བྱེད་འདི་བྱེད་མེད་དུས་ཙམ་ལ་ད་དུ་བ་ཅིག་ལུས་རྩལ་བསླབ་མཁན་འདྲ་བོ་དང་ཨ་ནེ་ཐ་ན་ཁྱི་འདྲ་བོ་དེ་འདྲའི་ཡ་བཏང་བཞག་གི་རེད་ད།

བས་དེ་ང་འདྲ་བོ་ཅིག་ཆ་བཞག་ཡིན་ན་རིག་པའི་གཞུང་ལུགས་ཀྱི་ཐོག་ནས་བཤད་ཡ་དེ་ག་ལ་གང་འཚམས་བཤད་གི་ཡོད་ཡིན་ན་ཡང་ཉམས་ལེན་གྱི་ཐོག་ནས་བས་ཞེ་པོ་ཅིག་དང་བས་དེ་ཐོངས་དེ་ང་རང་རང་གིས་བཤད་གི་ཡོད་དེ། ད་སྤྱི་དང་དགེ་འདུན་ཀྱི་དེ་ཆ་ཚང་དེ་འདྲས་མ་རེད་ད་བས་སྒོམ་རྒྱག་མཁན་རེད་དེ་ཚོ་མང་པོ་ཡོད་རེད་དེ་ང་ལྟ་བུ་ལ་མཚོན་ནས་ང་རང་གིས་བཤད་དགོས། བྱས་ཙང་ད་དེའི་ག་ནས་སེལ་ཡག་གི་ཐབས་ལམ་གཅིག་རང་ཡོད་པ་དེ་ད་ག་རེ་རེད་ལབ་ཡོང་དུས་ཙམ་ལ་ད་ང་ཚོས་ཆོས་ཀྱི་འགྲེལ་བཤད་དེ་ཚོ་ཡང་བས་ལས་སླ་པོ་ལམ་སང་ལག་ལེན་ལ་བསྟར་ཐུབ་ཡ་དེ་རྒྱག་དགོས་ཀྱི་ཡོད་པ་དེ། དེ་ག་ནང་བཞིན་ཉམས་ལེན་བྱེད་ས་དེ་ཡང་ལས་སླ་པོ་ནས་ཉམས་ལེན་བྱེད་དགོས་ཀྱི་ཡོད་པ་དེ་དེ་དཔེ་གསལ་པོ་རེད་ཞེས་དྲན་པ་ཉེ་བཞག་གི་སྒོམ་ཟེར་དུས་ང་ཚོ་གི་དཔེ་ཆ་ནང་ལོགས་ལ་གཞུང་ལུགས་ནང་ལ་དྲན་པ་ཉེ་བཞག་གི་སྒོམ་དེ་ཚོ་གླེང་ཡོང་དུས། ལམ་ཞུགས་ཀྱི་མཁྱེན་པ་ཟེར་དང་པོ་ཁོ་རང་བྱེད་དུས་ལམ་ལ་ཞུགས་པའི་གང་ཟག་སྐད་ཆ་བཤད་ཡོང་དུས་དྲན་པ་ཉེ་བཞག་གི་སྒོམ་མཐོ་པོ་བཤད་ཚར་དེ་མེད་པ་བྱས་ནས། སྟབས་བདེ་པོ་གི་དམིགས་པ་ལ་གནས་ཡག་གི་དབུགས་འབྱུང་རྔུབ་ཀྱི་ཞི་གནས་སྒོམ་ཅིག་ད་དེའི་རྗེས་ལ་ཡ། སྟོང་བདག་མེད་ལ་དམིགས་པའི་ལྷག་མཐོང་སྐད་ཆ་མ་བཤད་པ་བྱས་རྗེས་ཅིག་རང་གི་ལུས་དང་ཚོར་བ་ལ་དམིགས་པའི་ལྷག་མཐོང་ཆུང་ཆུང་ཅིག་ད་དེའི་རྗེས་ལ་ཡང་ང་རང་ཚོ་སེམས་ཅན་ཐམས་ཅད་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ལ་སྙིང་རྗེ་སྐྱེ་ཡག་གི་སྐད་ཆ་དེ་ཚོ་ད་ང་རང་ཚོ་ཡོད་ཡོད་པ་རེད་དེ། རང་ལ་དམིགས་པའི་སྙིང་རྗེ་ཟེར་ཡ་ཞིག་ནུབ་ཕྱོགས་དེང་སང་དེ་ང་ནི་དགེ་མཚན་ཞེ་པོ་མཐོང། རང་ལ་དམིགས་པའི་སྙིང་རྗེ་ཟེར་ཡ་ཞིག་སྦྱོང་བརྡར་བྱེད་ཀྱི་ཡོད་རེད། ད་དེའི་ནང་དོན་དེ་མདོར་བསྡུས་བྱུང་བ་རེད། ཨ་ནས་ད་ང་རང་ཚོ་རྒྱུན་ལྡན་དེ་ག་རེ་བྱ།

དེ་ནས་འདི་བྱེད་དགོས་དེ་ནས་འདི་བྱེད་དགོས་བསམ་ནས་དུས་ཚོད་ཏག་ཏག་ཕྱི་པར་བགོ་བཤའ་རྒྱབ་ཐོད་རོགས། དེ་ནས་ཉི་མའི་གོང་ལ་ལས་ཀ་དེ་ཚོ་གཅིག་ཚར་དུས་དགོང་དག་ཡིད་ཆེས་ཀྱི་མ་རེད། ལས་ཀ་དེ་འདྲའི་མང་པོ་ཚོ་ཚར་འདུག་པ་བསམ་ཡང་འགྲོ་གི་རེད། བྱས་ཙང་དེ་ཚར་གི་ཚར་གི་བྱེད་ཡ་མེད་པ་དང་དེ་ཚོ་དག་བྱས་ཙང་ནུབ་ཕྱོགས་པ་དེ་ཚོས་ད་སྒོམ་དེ་ཚོ་བརྒྱབ་ནས་གྲུབ་འབྲས་ཐོན་བསྡད་ཀྱི་ཡོད་ཙང། ང་ཚོས་ཅིག་གཟིགས་དང་ཐོས་པ་བརྒྱ་ལས་མཐོང་བ་གཅིག་དགའ་ཟེར། སོ་སོའི་ཉམས་མྱོང་སར་ནས་ཕན་གྱི་ཡོད་པ་ཡིན་ཙང་དེ་ཏག་ཏག་ཁོ་རང་ཁོ་ཚོས་དེ་ར་འཕྲོད་ཀྱི་ཡོད་རེད་སྤྲོ་བ་སྐྱེ་གི་ཡོད་རེད།
དཔེར་ན་མི་རླུང་ལམ་སང་ལངས་མཁན་ཞིག་ཡིན་ན། སྒོམ་བརྒྱབ་པའི་སྐབས་ཁོང་ཁྲོའི་ཉེས་དམིགས་དྲན་པ་བྱས་ཏེ། ཉི་མ་ད་རིང་ངས་རླུང་མ་ལང་བར་བྱེད་ཀྱི་ཡིན་བསམ་པ་ཡིན་ན་ཕན་ཐོགས་ཆེན་པོ་ཡོད་རེད་ཅེས་འདི་ལྟར་གསུངས་དོན།
དེ་འདྲ་འདུག་ནུབ་ཕྱོགས་དོ་བ་ལ་རེད་དེ་ང་རང་ཚོ་ད་གལ་ཆེན་པོ་ཞེ་པོ་ཅིག་ངས་ག་རེ་མཐོང་དགོས་པ་ཟེར་ན། ད་ནུབ་ཕྱོགས་ཐུ་བ་ལ་ཁ་ཤས་ཀྱིས་དེ་འདྲ་ང་ལ་ཉེ་དུས་ཁོ་རང་ལ་ལོ་ཉི་ཤུ་ཙམ་དྲན་པ་ཉེ་བཞག་གི་སྒོམ་བརྒྱབ་ཡིན། ཡིན་ནའི་ད་དྲན་པ་ཉེ་བཞག་གི་སྒོམ་དེ་སེམས་ལྷོད་ལྷོད་འདྲ་བྱེད་དེ་དེ་ནས་གལ་ཆེ་ཡ་ས་མེད་པས་སོ་རུང། དེ་བྱེད་དུས་ད་ང་རང་ཚོ་ལ་འདི་རེད་བཞག་གལ་ཆེ་ཤོས་གཅིག་དེ་ད་ཞོགས་ཁའི་ལྟ་བུ་དེ་སྒོམ་བརྒྱབ་ཡིན་ན། ད་སོ་སོའི་ཚོར་བ་ལ་རྒྱུས་ལོན་བྱས་ཚར་དུས། ཨོ་བསམ་ད་སེམས་ཏོག་ཙམ་མར་ལྷོད་ལྷོད་ཆགས་ཚར་བ། ད་ལྷོད་ཆགས་ཚར་དུས་ཙམ་ལ་ཡ་ད་སོ་སོའི་ཤེས་རྒྱུད་ཀྱི་ད་ངའི་བློ་སྦྱོང་གི་ཉམས་ལེན་དེ་འདི་ལ་ར་སྐྲག་གི་ཡོད་རེད།

བྱེད་དགོས་བསམ་ནས་ཞོགས་ཀའི་ཀུན་སློང་བཏང་བྱས་དུས་ཕན་འགྲོ་གི་ཡོད་རེད་ཉི་མ་གུང་ལ། ཏག་ཏག་སྐབས་སྐབས་ལ་ཅིག་རླུང་ལངས་ཡོང་དུས་ཞོགས་ཀའི་གི་ཀུན་སློང་དེ་དྲན་ཡོང་དགོས། དེ་དྲན་ཡོང་དུས་ཙམ་པ་ཡ་དེ་རིང་ཉི་མ་འདུག་སེ་བྱས་སང་ཉིན་ཉི་མ་འདུག་སེ་བྱས་ཡོང་དུས་ཙམ་ལ་ཏག་ཏག་ཕན་གི་ཡོད་རེད་ད་སོ་སོ་ལ་ཅིག་སོ་སོས་སོ་སོར་ཤེས་ཀྱི་ཡོད་རེད་བ་ད་སོ་སོས་སོ་སོར་དྲང་པོ་བྱས་ནས་མི་ལ་ད་ལབ་དགོས་མ་རེད་དེ་སོ་སོས་སོ་སོ། ཕྲག་དོག་ཚ་པོ་ཡོད་པ་ཡིན་ན། ཕྲག་དོག་ཚ་པོ་ཡོད་ནི་རེད་དོ། རླུང་ཚ་པོ་འདུག་གས། ཡང་ང་རྒྱལ་ཚ་པོ་འདུག་གས། ཨོ་དེ་འདུག་སེ་སོ་སོ་ལ་གནོད་སྐྱོན་བྱེད་ཡག་གི་མྱོང་ཚོར་ག་རེ་འདུག་བས་དེ་མྱོང་ཚོར་རྒྱུས་ལོན་བྱེད། དེ་མྱོང་ཚོར་རྒྱུས་ལོན་བྱེད་ཡག་གི་མྱོང་ཚོར་འདི་ལ་ཡ། དཔེར་ན་ད་བྱས་ཙང། ང་ཚོ་འདུག་སེ་བེད་སྤྱོད་བཏང་ཡག་འདྲ་བོ་བྱོས། ཁོང་ཁྲོའི་ཉེས་དམིགས་འདྲ་བོ་བྱེད་བསམ་བློ་བཏང་ག་བཏང་བ་ཡིན་ན་ད་ད་ལྟ་འདི་ལ་བཏང་བར་བྱ་ཞེས། སོ་སོ་ཁོང་ཁྲོ་ཟ་ཡས་དེ་ད་གཞི་ནས་སྤྱོད་འཇུག་དང་བློ་སྦྱོང་ནང་ལ་ཡོད་པའི་ཉམས་ལེན་དེ་ཀས་ད། དེ་ལ་ད་ང་ཚོས་ཨ་ནི་ནམ་རྒྱུན་གྱི་གཞུང་ལུགས་ཀྱི་ཐོས་བསམ་སློབ་གཉེར་དེ་དགོས་ཀྱི་འདུག་པ། ཨ་ནི་སྤྱོད་འཇུག་ནང་ལོགས་ལ་ཁོང་ཁྲོའི་ཉེས་དམིགས་གསུང་ཡོང་དུས་ཙམ་ལ་ཡ། ཚེ་འདི་ལ། ཉེས་དམིགས་ག་རེ་ཡོད་རེད། མཐོང་ཆོས་ཀྱི་ཉེས་དམིགས་ཟེར་བ། དཔེར་ན་ཞེ་སྡང་ཟུག་རྔུའི་སེམས་འཆང་ན་ཡིད་ནི་ཞི་བ་ཉམས་མི་མྱོང། ཟེར་དུས་ཙང་ལེ་ཡ་གཅིག། ཁོང་ཁྲོ་སྐྱེས་པ་ཙམ་གྱིས་སེམས་མི་བདེ་བ་ཆགས་ཡ། གཉིད་མ་ཁུག་ཡ་གདོང་གི་རྣམ་འགྱུར་འགྱུར་འགྲོ་ཡ། ཁ་ལག་ཟས་ན་ཞིམ་པོ་མེད་ཡ། ད་དེ་གང་ག་ཡོང་གི་ཡོད་པ་མངོན་སུམ་ཚད་གྲུབ་རོགས། དེ་ག་ནང་བཞིན། ཚུལ་དང་ཚུལ་མིན་ཤེས་པའི་རྣམ་དཔྱོད་འཕྲོག་བྱེད་ཅིང་དབུ་མ་འཇུག་པ་ནས། རང་ཚོའི་ཁོང་ཁྲོ་ཤུགས་ཆེན་པོ་ཟ་མྱོང་ཚོར་ཤུགས་ཆེན་པོ་སྐྱེས་ཡོང་དུས། ཕ་གིའི་ལེགས་ཉེས་འབྱེད་ཡག་གི་རྣམ་དཔྱོད་ཀྱི་ཤེས་རབ་བརླག་འགྲོ་གི་ཡོད་པ། བྱས་ཙང་ད་དེ་འདྲས་བྱེད་ཀྱི་འདུག་དེ་ག་ནང་བཞིན་ཡང་ཁོང་ཁྲོ་གཅིག་བསམ་བློ་འཁོར་སྟངས་གཅིག་ལ་ཡ་སློབ་དཔོན་ད་ལྟ་དེ་ཨཱརྱ་དེ་བ་གིས་གསུངས་པ་ནང་བཞིན་བྱས་ཁྲོ་ཡང་འབྱུང་པོས་ཟིན་པ་ལ་སྨན་པ་འཁྲུག་པ་མིན་དེ་ལྟར་ཐུབ་པས་ཉོན་མོངས་དགྲར་གཟིགས་ཀྱི་ཉོན་མོངས་དང་འབྲེལ་གང་ཟག་མིན་ཞེས་གསུངས་ཡོང་དུས། ང་ཚོ་སྨན་ཁང་ནང་ལ་མི་སྨྱོན་པ་ཅིག་སྨན་ཁང་ལ་སླེབས། ད་དེ་གི་སྨན་པ་དེ་ལ་ཡང་རྒྱབ་རེ་རྒྱབ་ཡིན་ན། སྨན་པ་ཇི་ལྟར་བྱས་ནས་ཁོང་ཁྲོ་ཟ་གི་མ་རེད་བ་ད། ཁོ་རང་གཡོལ་གི་རེད་མ་གཏོགས། ག་རེ་བྱས་ནས་ཟ་གི་མ་རེད་ཟེར་ལབ་ཡོང་དུས། ཁོ་གི་བསམ་བློའི་ནང་ལོགས་ལ་མི་དེ་སྨྱོན་པ་རེད་ཐང་ཐང་ཡོད་མ་རེད་བསམ་པ་དེ་ཡོད་རེད་བ། ཟེར་ན་དེ་ནང་བཞིན་བྱས་ང་རང་ཚོའི་མི་གཅིག་ལ་ཡང་དཀའ་ངལ་འཕྲད་བསྡད་པའི་ཁ་ཐུག་མི་དེ་གི་ཚིག་སྡུག་པོ་ཨ་ཁོས་ང་ལ་གནོད་པ་ཞིག་བསྐྱལ་གི་འདུག་བསམ་ཡག་གི་ཚབ་ལ་ཨོ་ད་ཁོ་རང་སེམས་པ་སྐྱིད་པོ་བྱུང་མི་འདུག་ཁོ་རང་དཀའ་ངལ་ཞེ་པོ་འཕྲད་ཤག་ཁོ་རང་བསམ་བློ་བཏང་ཤེས་ཀྱི་མི་འདུག་ཟེར་ཡག་དེ་བསམ་སོང་བ་ཡིན་ན་དེ་ག་རང་གཅིག་མ་ཁོང་ཁྲོ་ཞི་ཡག་གི་བཟོ་འདྲ་འདུག་བ། བྱས་ཙང་ད་དེ་ཚོའི་རིགས་ལ་ཡང་ཨ་ནི་ཡང་ང་ཚོས་བྱས་ཙང་ག་རེ་བྱེད་དགོས་རེད་ཟེར་ན་རིག་པའི་གཞུང་ལུགས་དེ་ཚོ་ཇི་ཙམ་གྱིས་ཐོས་པ་མང་བ་དེ་ཙམ་གྱིས་ཇི་ཙམ་བསམ་པ་མང་བསམ་པ་མང་བ་དེའི་ཚོད་ཀྱིས་སྒོམ་པ་ལ་ཕན་གྱི་ཡོད་རེད། སྒོམ་ལ་དཔྱད་སྒོམ་གྱི་ཚོད་དེ་ཆགས་ཡོང་གི། འོ་འདུག་ཟེར་ད་དཔེ་མཚོན་གཅིག་འདུག་ཟེར་བྱས། ནུབ་ཕྱོགས་ཡུལ་གྲུ་ཁག་གི་ནང་སྒོམ་རྒྱག་རྒྱུར་དར་སོ་ཆེན་པོ་བྱུང་སྟངས་སྐོར་ལ་དགེ་བཤེས་ལགས་ཀྱིས། ནུབ་ཕྱོགས་ལ་ཡང་སྒོམ་དེ་དར་སོ་ཆེན་པོ་བྱུང་སྟངས་དེ། ནུབ་ཕྱོགས་ལ་ཡང་ཤུགས་ཆེན་པོ་ཞེ་པོ་ཅིག་ག་རེ་བྱས་རེད་ཟེར་ན་ཚན་རིག་པས་ཉམས་ཞིབ་བྱས་ནས། ཆིག་སྟོང་དགུ་བརྒྱ་བདུན་ཅུ་འདྲ་བོ་ནས་ད་ཁོ་ཚན་རིག་གི་ཐོག་ནས་ཉམས་ཞིབ་བྱས་བྱས། གཞི་རྩའི་དེ་ཚོ་ད་འབར་མ་དང་དེ་ཚོའི་དགེ་སློང་དེ་ཚོ་གིས་ད་མང་ཚོགས་དཀྱུས་མས་ལག་ལེན་བསྟར་གི་འདུག་ཟེར་ནས་ལས་སླ་པོ་མ་དེ་ཚོ་བྱས། འདི་ནས་རྗེས་ལ་ཡང་ཇཱོན་ཁེ་བ་ཙན་དང་ཁོ་ཚོའི་གྲས་དེ་ཚོ་གིས། དེ་ལས་ལྷག་པར་དུ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་འདྲ་བོ་ལ་ཇཱོན་ཁེ་བ་ཙན་གྱིས་ད་ལྟ་དྲན་པ་ཉེར་བཞག་གི་སྒོམ་དེ་ཚོ་ཨ་ནས Harvard གྱི་ད་ལྟ་སྨན་གྱི་སློབ་གྲྭའི་ད་ལྟ་དེ་སྨན་ཁང་སྡེ་ཚན་དེ་ཚོའི་ནང་ལོགས་ལ། མི་རྒྱུན་རིང་པོ་སེམས་ནད་ཡོད་མཁན་ཚོ་ཨ་ནས་ནད་ཁག་ཅིག་ནུབ་ཕྱོགས་ཀྱི་སྨན་གྱིས་བཅོས་མ་ཐུབ་པ་དེ་ཚོ་ལ་ཡང་ཨ་ནས་བདུན་ཕྲག་གཅིག་བདུན་ཕྲག་བརྒྱད་དེ་འདྲས་ཀྱི་དྲན་པ་ཉེར་བཞག་གི་སྒོམ་བསླབས། ད་དེ་བསླབས་དུས་གྲུབ་འབྲས་ཞེ་པོ་ཐོན། གྲུབ་འབྲས་ཐོན་རྗེས་ད་རྗེས་ལ་དཔེ་དེ་ནུབ་ཕྱོགས་ཀྱི་སྨན་གྱི་སྡེ་ཚན་དེ་ཚོའི་ནང་ལ་སྦྱར། དེ་ཚོ་ད་དེ་ཁོང་ཚོས་ཕན་ཐོགས་ཉམས་ཞིབ་བྱེད་པར་བསྡོམས་འདྲ་ཅིག་མར་བརྒྱབ་ཡོང་དུས་ཡོངས་གྲགས་ཁོ་རང་ལ་ཡང་རྣམ་པ་བཞི་བཤད་གི་རེད་ཁོང་ཚོས། སྤྱོད་ལམ་གྱི་ཐོག་ནས་གཅིག་ང་ཚོས་མི་གཞན་པ་ལ་བསམ་ཤེས་བྱེད་ཡག་དང་གཅིག་མི་ལ་བསྟུན་ཡག་གི་སྤྱོད་ལམ་ཡར་རྒྱས་འགྲོ་གི་འདུག Empathy དེ་དེ་ཚོ་སྤྱོད་ལམ་གྱི་ཐོག་ནས Behaviors ཟེར་གི་རེད། དེ་ནས་གཅིག་ག་རེ་རེད་ཟེར་ན་མྱོང་ཚོར། ང་ཚོས་དཔེ་དེ་ཁོང་ཁྲོ་དང་སེམས་ལ་དགའ་སྡུག་ཞེ་པོ་བྱུང་དུས་མྱོང་ཚོར་གྱི་རྣམ་འགྱུར་ཞེ་པོ་ཅིག་ལམ་སང་ཕ་གིར་བསྟན་འགྲོ་ཡག་དེ་དང། དེ་ནས་མྱོང་ཚོར་དེས་དཔེ་དེ་བསམ་བློའི་ནང་ལ་རྒྱུན་རིང་པོ་ཉར་བསྡད་ཡག་དེ་ཚོ་མི་ཉར་ཡག་ལ་ཕན་ཐོགས་ཞེ་པོ་ཅིག་འདུག་མྱོང་ཚོར་གྱི་ཐོག་ནས་དེ་ནས་ཁོང་ལས་སྒྲིབ་ཟེར་གི་རོ། བསམ་བློ་བཏང་ཡ་བསམ་བློ་བཏང་ཡ་གི་ཆ་འདི་བྱས་ཡོད་ན་སྒོམ་རྒྱག་མཁན་དེ་དེ་ཚོ་ལ་ཡ། Working Memory། ཟེར་གི་རེད་ལས་ཀ་བྱེད་བཞིན་པའི་སྒང་གི་དྲན་པ་བརྟན་ཐུབ་ཡ། ལྷག་པར་དུ་ད་དེ་གའི་དཀྱིལ་ནས་ད་ད། སྒོམ་གི་ཕན་ཡོན་ཆེ་ཤོས་དེ་ཁོང་ཚོས་ག་རེ་བྱེད་ཡོད་ཟེར་ན། བྱ་བ་ག་འདྲས་ཅིག་བྱེད་ཀྱི་ཡོད་ན་དཔེར་ན་ང་ཚོས་སྒོམ་གི་ཁོ་རང་གི་དྲན་པ་དང་ཤེས་བཞིན་གི་ཟིན་གི་ཡོད་རོ། དྲན་པ་དང་ཤེས་བཞིན་ཡར་རྒྱས་སླེབས་ཡོང་དུས་ཙམ་ལ་རང་བཞིན་གི་ད་བྱ་བ་ག་རེ་བྱེད་པ་ཡིན་ན་ཕ་གི་སྒང་ལ་ཡ Attention ཟེར་གི་འདུག་བ་ཡིད་ལ་བྱེད་པ། དེ་ཞེ་པོ་ཅིག་ཡར་རྒྱས་བཏང་ཐུབ་ཀྱི་ཡོད་བ་དང་དེ་ཚོ།

དེ་ནས་དེ་ནས་མར་མི། དར་ཁྱབ་ཞེ་པོ་ཕྱིན་འདུག་ཚོང་ལས་ཀྱི་ཐོག་ནས། ང་ཚོའི་གཞོན་སྐྱེས་ནང་ལོགས་ལ་སྐབས་རེ་དུས་དུ་བ། སྒོམ་དང་ཆོས་བྱེད་ཡ་དེ་ཚོ་ཏོག་ཙམ་ཅིག་མི། དེ་ག་རེ་ཟེར་ད་རྒན་འཁོགས་དེ་ཚོ་བྱེད་ཡ་དང། དེ་ནས་ཅིག་གྲྭ་པ་དེ་ཚོའི་ལས་ཀ་ཡིན་པའི་བཟོ་འདྲ་བོ་ཅིག་མ་གཏོགས། ཅིག་ད་ཅིག། དེ་འདྲས་ཅིག་འདུག་བ། ད་དེ། ད་དེང་སང་ད་དྲག་འགྲོ་ཡོད་རེད་མ་གཏོགས་དེ་ཕྱི་དྲོ། དེ་ཚོ་དེ་འདྲས་མ་རེད་ད་ནུབ་ཕྱོགས་ལ་ད་ལྟ་སྒོམ་དང་དེ་ཚོའི་སྐོར་བཤད་ཡོང་དུས་ཙང་ལ་ཡ་ད་དེ། ག་རེ་ཟེར་དགོས་རེད་དེ་འདྲས་ལྟ་གི་ཡོད་མ་རེད་ད། ང་རང་ཚོའི་གི་རིག་གཞུང་ཡིན་དུས་ང་ཚོས་ད་སྒོམ་ལས་སླ་བོ་དེ་ཚོ་ཏན་ཏན་ཅིག་རྒྱབ་ན་ཕན་ཐོགས་ཡོད་ནི་ཁོང་ཚོ་དེ་ཕན་ཐོགས་ཡོད་ནི་དེ་ཅིག་ཡོད་རེད་བ་བྱས་ཙང་འོ་དེ་བསམ་གི་འདུག་ད་དེ་ད་ག་ས་འཕྲོས་དོན་ཆགས་སོང་བྱས་ཙང་ད་ང་རང་ཚོའི་ནང་ལོགས་ལ་ཡ་སྒོམ་ལ་ཡ་དེ་ཙམ་གི་ག་རེ་ཟེར་དགོས་རེད་ད། མཐོང་ཐོས་མྱོང་གསུམ་ད་ག་ལ་གང་ག་རེ་ཟེར་དགོས་རེད། སློབ་སྦྱོང་ད་ཡོད་རེད་ཡིན་ནའི་ལག་ལེན་མ་ཡོང་ཡ་དེ་རྒྱུ་མཚན་ཁ་ཤས་ཤིག་འདུག་རྒྱུ་མཚན་གཅིག་དེ་ག་རེ་འདུག་ཟེར་དུས་ཙང་ལ་ང་རང་ཚོའི་གི་ངོ་སྤྲོད་བྱེད་ཡ་གི་སྒོམ་མང་ཆེ་བ་མཐོ་བོ་རེད་ཤག་ང་རས་འདུག་སེ་ལྟ་ཡོང་དུས་ཙང་ལ་ང་རའི་ད་ལྟ་ད་ཉམས་མྱོང་ནང་ལ་ལྟ་ཡོང་དུས་སྒོམ་ཏོག་ཙམ་མཐོ་དྲགས་ཤག།

ཚེ་འདིའི་སེམས་བདེ་དག་གི་ཆེད་དུ་བེད་སྤྱོད་བཏང་བ་ཡིན་ན་འགྲིག་འགྲིག་འདུག་ག་རེ་ཡིན་ཟེར་ན་གནས་སྐབས་ཀྱི་ཉོན་མོངས་པ་རགས་པ་ཞི་གི་འདུག་ཨ། ཉོན་མོངས་པ་རགས་པ་ཞི་བ་ཡིན་ན་ང་ཚོས་ཆོས་ཀྱི་འགྲེལ་བཤད་རྒྱག་སྟངས་གཅིག་དེ་ག་རེ་ཡོད་རེད་ཟེར་ན་ཚེ་ཕྱི་མ་ཕན་ཆད་ཀྱི་བསམ་བློ་དགོས་ཀྱི་ཡོད་རེད་དེ་གཅིག་དེ་འབྲོམ་སྟོན་པས་གསུངས་པ་ནང་བཞིན། ཉོན་མོངས་པའི་གཉེན་པོ་ལ་འགྲོ་ན་ཆོས་རེད། ཉོན་མོངས་པའི་གཉེན་པོ་ལ་མ་སོང་ན་དེ་ནི་ཆོས་ཆགས་ཡོད་མ་རེད། དགེ་བཤེས་ཐབས་མཁས་བློ་གྲོས་ལགས་ཐུགས་རྗེ་ཆེ་གནང།